རྒྱལ་ཁབ་གལ་ཆེ་ཁག་ཅིག་གི་གཞུང་ཚབ་མི་སྣ་དང་སྐུ་ཚབ་མི་སྣ་དེ་བཞིན་འགྲོ་བ་མིའི་ཐོབ་ཐང་ཚོགས་ཁག་གི་སྐུ་ཚབ་མི་སྣ་མང་པོ་ཞིག་གདན་འཛོམས་མཛད་འདུག། གཟེངས་རྟགས་བཞེས་གནང་མཁན་བུ་ཆུང་ཚེ་རིང་ལགས་ཀྱིས་འདས་པའི་གཟེངས་རྟགས་ཐོབ་མཁན་མི་སྣ་ཁག་གི་རླབས་ཆེན་གྱི་མཛད་རྗེས་དང། དེ་བཞིན་བོད་ཀྱི་དེང་རབས་ཀྱི་ལོ་རྒྱུས་གནས་བབ་འདིའི་འོག་བོད་མི་ཞིག་ཡིན་པ་ཙམ་གྱིས་བོད་ཀྱི་འཐབ་རྩོད་འདི་ནི

གསུངས་སྟབས། ད་གཟེངས་རྟགས་འདིས་རྐྱེན་པས། ང་ཚོ་བོད་ནང་ལ་རྒྱལ་བ་རིན་པོ་ཆེའི་དབུ་ཁྲིད་འོག་བོད་མི་ཚོས་ཞི་བའི་འཐབ་རྩོད་བྱས་པ་བཞིན་བོད་མི་ཁོང་ཚོ་གི་ང་ཚོའི་འཐབ་རྩོད་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་ཅིག་རམ་འདེགས་ཞུ་ངེས་ཡོད་པ་དང་དེས་རྐྱེན་པས་བོད་མིའི་འཐབ་རྩོད་འདི་ལ་ཅིག་སེལ་ཐུབ་ཡག་གི་རེ་བ་བཅོལ་ཡོད་པ་དེ་ད་རིང་འདི་ནས་ཅིག་ཡོང་ཐུབ་དེ་ཡིན་ན་ཁོང་རྣམ་པ་ཚོ་ཅིག་ཐུགས་ལ་བཞག་གནང་ཆེད་སྐུ་མདུན་གྱི

བསོད་ནམས་དར་རྒྱས་ལགས་ཁོང་ལ་རི་དྭགས་གཙོད་རྔོན་བརྒྱབ་ནས་བསད་ནས་ནག་ཚོང་རྒྱག་མི་ཇག་ཚོགས་ཀྱིས་ཚུར་རྒོལ་བྱས་ཏེ་དམར་གསོད་བཏང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་ལ་བརྟེན་ནས་རྒྱ་ནག་གཞུང་གིས་དེ་ལ་དོ་སྣང་མ་མཛད་ཁ་མེད་ཆགས་ཡོད་པའི་སྐོར་སུ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་བོད་མི་ཁོར་ཡུག་དོན་གཉེར་བ་དང་སྲུང་སྐྱོབ་པ་རྗེ་བཟང་བསོད་ནམས་དར་རྒྱས་ལགས་དང་ཆུ་ཁ་གྲགས་པ་རྡོ་རྗེ་ལགས་གཉིས་ཀྱིས་བོད་ཀྱི་འབྲི་སྟོད་རྫོང་ཁོངས་སུ་གནས་པའི་ཨ་ཆེན་གངས་རྒྱབ་དང་རི་སྐྱེས་སྲོག་ཆགས་གཙོད་སྲུང་སྐྱོབ་བྱེད་པའི་ཆེད་དུ། རི་དྭགས་གཙོད་རྔོན་རྒྱག་པར་བཀག་འགོག་བྱེད་པའི་ལས་འགུལ་དང་འབད་བརྩོན་གནང་བ་ཙམ་དུ་མ་ཚད་རང་ཉིད་ཀྱི་ཚེ་སྲོག་ལ་ཡང་འཛེམ་ཟོན་མེད་པར་བློས་གཏོང་གནང་བའི་མཛད་རྗེས་ཆེན་པོ་བཞག་ཡོད་པ་རེད་ད། དེ་ནི་བོད་མི་ཁོར་ཡུག་སྲུང་སྐྱོབ་པ་རྗེ་བཟང་བསོད་ནམས་དར་རྒྱས་ལགས་ལ་མཐར་རི་དྭགས་གཙོད་ནག་ཚོང་བ་དང། ཁྲིམས་འགལ་གྱི་རྔོན་པ་དང་ཇག་ཚོགས་ཀྱི་མེ་མདའི་འོག་ནས་འདས་གྲོངས་སོང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་དང་ལྷག་པར་དུ་བོད་ནས་ཐོན་པའི་རི་དྭགས་གཙོད་ཀྱི་ཁུ་ལུ་ནག་ཚོང་དང་ཉོ་ཚོང་བྱེད་པར་རྒྱལ་སྤྱིའི་ཐོག་ནས་ངོ་རྒོལ་དང་གནོན་ཤུགས་ཤུགས་ཆེ་བྱུང་བ་ལ་བརྟེན་ནས་རྒྱ་ནག་གཞུང་གིས་དོ་སྣང་བྱས་པ་ཙམ་ལས་དོན་དངོས་ཀྱི་ཐོག་ནས་རྒྱ་ནག་གཞུང་དང་དཔོན་རིགས་ཀྱིས་བོད་ཀྱི་ཁོར་ཡུག་དང་རི་དྭགས་གཙོད་སྲུང་སྐྱོབ་བྱས་པ་ཞིག་མིན་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། ད་ག་ད་ལྟ་ཁོ་རང་ཚོ་གིས་སྲུང་སྐྱོབ་བྱེད་ས་ས་ཁུལ་དེ་ད་འབྲི་སྟོད་རེད་འདུག་འབྲི་སྟོད་ཀྱི་དེ་ནས་ཁོ་རང་ཚོ་གིས་ད་ལྟ་སྲུང་སྐྱོབ་བྱེད་ས་ས་ཁུལ་དེ་ནི་ཨ་ནི་ད་བསོད་ནམས་དར་རྒྱས་ལགས་གྲོངས་པའི་རྗེས་སུ་ཨ་ནི་ད་རྒྱ་ནག་གཞུང་གིས་དེ་དོ་སྣང་མ་བྱས་རང་བྱས་རེད་བོད་ཀྱི་སྤྱི་ཚོགས་སྒང་ནས

དངོས་གནས་དྲང་གནས་ལུགས་ཀྱི་གཙོད་སྲུང་སྐྱོབ་བྱེད་ཡག་དེ་ངའི་ཤུགས་རྐྱེན་ག་ག་ནས་ཐོན་སོང་ཟེར་ན་རྒྱལ་སྤྱིའི་ཐད་ནས་ད་ལྟ་འདི་གཙོད་གི་ཁུ་ལུ་ཚོང་ཡག་གི་མ་གད་ངེས་རྫས་དེ་ཚོ་ཐོན་རྫས་དེ་ཚོ་མ་ཚོང་ཡག་དང་ཨ་ནི་དེ་ལ་ངོ་རྒོལ་བྱེད་ཡག་སེམས་ཅན་སྲུང་སྐྱོབ་བྱེད་ཡག་ཁོར་ཡུག་སྲུང་སྐྱོབ་བྱེད་ཡག་དེ་ཚོ་དེ་ལ་ངོ་རྒོལ་བྱས་ནས་འཛམ་གླིང་གི་གི་ཁྲོམ་ར་ནང་ལོགས་ནས་ད་ལྟ་གཙོད་གི་ཁུ་ལུ་གི་ད་ཐོན་རྫས་དེ་ཚོ་ལ་བཀག་སྡོམ་བྱེད་ཡག་དང་དེ་མ་ཉོས་ཟེར་འབོད་སྐུལ་བྱེད་ཡག་དེ་དེས་ད་ཏན་ཏན་ཤུགས་རྐྱེན་ཐེབས་ཡོད་རེད་བསམ་གི་འདུག་དེ་མ་གཏོགས་རྒྱ་ནག་ནས་ཅིག་སེམས་ཅན་སྲུང་སྐྱོབ་བྱེད་ཐུབ་ཡག་དམིགས་ཡུལ་ནི་ཚེ་གང་ལས་སྤེལ་ཏེ་སྲུང་སྐྱོབ་བྱེད་ཐུབ་ཡག་དེ་དཔེ་དཀའ་ལས་ཁག་པོ་ཡོད་རེད་ཁོ་རྒྱལ་ཁབ་ཁྲིམས་མེད་ལུགས་མེད་ཡིན་དུས་སྒང་ལ་ཨ་ནི་དཔོན་པོ་དེ་ཚོ་གི་མི་ཨ་ནི་ཨ་ནི་ཁོ་རང་ཚོ་གི་མི་དེ་འདྲ་བཏང་ཡོང་དུས་སྒང་ལ་ས་གནས་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་ཐུབ་ཡག་ཁོ་རང་ཡོད་མ་རེད་ད་དེ་ངོས་ནས་ཟེར་བ།

གཙོད་སྲུང་སྐྱོབ་བྱེད་ཡག་ལ་ད་ནུས་པ་ཐོན་ཡོད་རེད་ཟེར་གི་འདུག་ད་གཙོད་ཀྱི་ཁུ་ལུ་དེ་ཁྲོམ་ར་མེད་དེ་བཙོང་ནས་ཡ་ནི་བཙོང་ཡག་གི་ཁྲོམ་ར་ཁོ་རང་མེད་ཡ་ན་ནི་ཁོ་རང་སོ་ཁུ་ཁུ་རུང་རུང་མ་རུང་བ། དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་མཚོ་སྔོན་ཞིང་ཆེན་གྱི་ཨ་ཆེན་གངས་རྒྱབ་ཀྱི་ས་ཆ་དེ་མཚོ་སྔོན་ཞིང་ཆེན་རིམ་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་ཡིན་ཟེར་ནས་མིང་བཏགས་པ་དང

དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ལ་ནི་ད་མཚོ་སྔོན་ཞིང་ཆེན་གྱི་ད་ལྟ་ཨ་ཆེན་གངས་རྒྱབ་དེ་ནི་རྒྱལ་ཁབ་རིམ་པའི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཟེར་ཡང་ཡང་བསྐྱར་དེ་འདྲ་དག་ཅིག་དོ་སྣང་འདྲ་བོ་བྱས་ནས་ནི་དེ་འདྲ་བྱས་འདུག་དེ་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་ནི་ད་རྒྱ་ནག་གི་ང་ཚོ་སན་ཅང་ཡོན་ཟེར་ཡ་ད་ལྟ་གི་ཆུ་གསུམ་གྱི་མགོ་ཁུངས་ད་ལྟ་ང་ཚོའི་རྨ་ཆུ་འབྲི་ཆུ་རྫ་ཆུ་གི་ཁོངས་ཡོད་གཙང་པོ་གསུམ་གྱི་མགོ་ཁུངས་ན་རྒྱལ་ཁབ་སྤྱི་གླིང་གི་མིང་དེ་བཏགས་ཡོང་དུས་ཡིན་ལ་ཁོ་དེའི་ནང་ལོགས་ལ་ད་ས་ཆ་ཆེན་པོ་ཞིག་ཚུད་འདུག་དཔེར་ན་ད་ཨ་ཆེན་གངས་རྒྱབ་དངོས་གནས་ངོ་མ་ཡོད་ཆོག་ཨ་ཆེན་གངས་རྒྱབ་རྒྱལ་ཁབ་རིམ་པ་གི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་དང་ཨ་ནི། གཙང་གསུམ་རྒྱལ་ཁབ་རིམ་པའི་ཨ་ནི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་གཉིས་བརྡ་སྤྲོད་དྲངས་ནས། མཉམ་དུ་ནི་ད་གཅིག་བཟོས་ནས་ནི་ཁོ་རང་ཚོ་གི་དེ་འདྲ་གི་ད་སྤྱི་གླིང་རྒྱལ་ཁབ་པའི་སྤྱི་གླིང་དེ་འདྲ་བཟོས་ནས་དེ་སྲུང་སྐྱོབ་བྱེད་གི་ཡོད་ཟེར་དེ་བཤད་གི་འདུག་ད་ས་དེ་དངོས་གནས་གལ་ཆེན་པོ་ཅིག་ཆགས་འདུག་རེད་ག་རེ་ན་ཁོ་མཚོ་སྔོན་ཞིང་ཆེན་ཤིན་ཅང་དེ་ག་ནང་བཞིན་བོད་རང་སྐྱོང་ལྗོངས་ད་འདི་ཞིང་ཆེན་གསུམ་གྱི་ས་མཚམས་འཁེལ་ཡོད་ཡ་ཨ་ནི་དེ་ནི་ཁོ་ཁོར་ཡུག་གི། ངོས་ནས་བཤད་ན་ཁོ་དང་མིའི་འགྲོ་བ་མི་ཞེ་དྲག་མང་པོ་གཅིག་མེད་ས་གི་ས་ཆ་གཅིག་ཆགས། དེ་དེའི་སྒང་ལ་ད་ཁོར་ཡུག་སྲུང་སྐྱོབ་དང་ནི་སེམས་ཅན་རང་བྱུང་གི་ནི་དེ་དེ་ཚོའི་སྒང་ལ་གང་ཚེ་ཡག་པོ་གཅིག་ཡོད་ཡ་ས་ཆ་རེད་དེ་དེའི་སྒང་ལ་ད་དེ་ཚོ་ཁོར་ཡུག་སྲུང་སྐྱོབ་དེ་འདྲ་བྱས་ནི་ད་དེ་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་དེ་འདྲ་བཟོས་ཡོད་རེད་དེ་ད་དེ་ཡིན་ན་ཡང་ད་ང་ཚོ་ལྟ་ཡོང་དུས་དེའི་སྒང་ལ་ད་ཁོ་རང་ཚོ་གི་རྒྱ་ནག་གི

སྲུང་སྐྱོབ་དེ་འདྲ་བྱེད་ཀྱི་ཡོད་མེད་དེ་ལ་དོགས་པ་ཆེན་པོ་རེད་པ་དེ་དེའི་སྒང་ལ། ད་ང་ཚོ་ཨའི་སི་ཐི་ལ་སོགས་པ་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་གི་མཉམ་འབྲེལ་རྒྱལ་ཚོགས་ལ་དེ་ལ་ཞིབ་འཇུག་བྱེད་དགོས་ཀྱི་འདུག་ཟེར་ནས་ནི་འབོད་སྐུལ་བྱེད་ཡ་ལས་འགུལ་ཞིག་སྤེལ་གྱི་འདུག་ད་ཡིན་ནའང་ང་ཚོ་དྲ་ཐོག་ནས་འདི་འདྲ་བལྟ་ཡོང་དུས་སྒང་ལ། འདི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཞེས་དེ་འདྲ་མིང་ཅིག་བཏགས་པ་མ་གཏོགས། ཁོ་རང་ཚོའི་དགོས་པའི་ཡུལ་སྐོར་སྤྲོ་འཆམ་གྱི་ལས་གཞི་མང་པོ་ཞིག་འདུག་ཉི་མ་བདུན་མིན་པའི་སོ་སོའི་སྒེར་གྱི་མོ་ཊ་བཏང་ནས་འགྲོ་ཆོག་ཡ་ད་ཡང་ཁོ་རང་ཚོའི་འགྲེལ་བཤད་ཀྱི་རེད་ལ་དེའི་ནང་ལོགས་ཀྱི་ས་ཁུལ་ཁ་ཤས་ཅིག་ལ་མ་གཏོགས་འགྲོ་ཆོག་གི་མེད་ཞེས་བཤད་ཀྱི་འདུག་ད་ཡིན་ན་ཡང་འདི་འདྲ་ལྟ་དུས་དེའི་སྒང་ལ་ཁོ་ཡུལ་སྐོར་སྤྲོ་འཆམ་ལ་འགྲོ་ཆོག་ཡ་དང་དེ་ནང་བཞིན་སྒེར་གྱི་རླངས་འཁོར་བཏང་ནས་འགྲོ་ཆོག་ཡ་དེ་འདྲ་རེད་ཤག་དེའི་སྒང་ལ་ད་དེའི་གི་ཁོར་ཡུག་སྲུང་སྐྱོབ་ཀྱི་ནུས་པ་ཐོན་གི་ཡོད་མེད་དེ་ད་དོགས་པ་འགྲོ་གི་ཅིག་རེད་ཡིན་གཅིག་ནས་ཉམས་ཞིབ་ཅིག་དགོས་ཡ་དེ་འདྲ་གནས་སྟངས་ཤིག་ཆགས་འདུག་ལགས།

དེ་ད་ཁོར་ཡུག་སྲུང་སྐྱོབ་བྱེད་ཡ་དེ་ཕྱོགས་གཅིག་རེད། ད་ཡང་ད་ང་ཚོ་རྨ་འབྲི་རྫ་གསུམ་གྱི་མགོ་ཁུངས་དེ་ནང་བཞིན་ཨ་ཆེན་གངས་རྒྱབ་ཀྱི་ས་ཆ་མང་པོ་ག་རེ་ཡོད་རེད་ཟེར་ན། ངོ་མ་ནི། གཏེར་གྱི་གཏེར་ཁ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གོ་པ་རུ་ད་ནི་སེམས་ཅན་གསོད་མཁན་གྱི་རིགས་གཅིག་ཡོད་རེད་རིགས་གཅིག་གི་སོ་སོ་ས་འོག་ནས་གསེར་བརྐོས་ནས་ས་འོག་ནས་གསེར་རྐོ་ཡ་གི་དེ་འདྲ་དཔེ་དེ་སྒེར་གྱི་ཁྲིམས་འགལ་གྱི་ད་གསེར་རྐོ་བ་དེ་འདྲ། མང་པོ་ཞིག་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་གིས་ད་ལྟ་འབྲོག་པ་དེ་ཚོ་ཅིག་ཡུལ་ཤུལ་འཛམ་གླིང་ལ་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཟེར་ནས་རོགས་སྐྱོར་ཡིན་ན་འདྲ་དངུལ་ཡིན་ན་འདྲ་ལེན་དགོས་ཨ་རེ་ཡིན་ན་ཡང་ཁོ་རང་ཚོ་གིས་ད་ལྟ་ཡུལ་སྐོར་སྤྲོ་འཆམ་གྱི་གནས་བཟོ་ཡ་དང་དེ་ནང་བཞིན་ད་གཏེར་ཁ་དེ་ཚོ་ཞིབ་འཇུག་བྱེད་མཁན་མང་པོ་བྱས་ན་ཨ་ནི་ཁོ་རང་ཚོ་གི་ཁྲིམས་འགལ་བྱས་ནས་གཞུང་གི་ངོས་ནས

གནས་ཡུལ་ཞིག་ཡིན་ནའང་རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་དུས་རབས་གོང་མའི་ལོ་རབས་བརྒྱད་ཅུའི་བར་ལ་ཨ་ཆེན་གངས་རྒྱབ་ཏུ་གཞི་རྒྱ་ཆེན་པོའི་རི་དྭགས་སེམས་ཅན་གཙོད་རྐུ་རྔོན་བྱས་པས་གཙོད་ཀྱི་གྲངས་འབོར་ཁྲི་ཉི་ཤུ་ནས་ཁྲི་གཉིས་ཙམ་ལས་མ་ལྷག་པ་ཉུང་དུ་སོང་ཡོད་པ་རེད་དཱ། སྤྱིར་དེ་རིང་གི་བོད་ཀྱི་ཕོགས་སྲིད་ཀྱི་ལེ་ཚན་དེ་ཁྱེད་ཚེ་དབང་ནོར་བུས་སྙན་སྒྲོན་ཞུས་སླར་ཡང་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།